ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། གཟའ་ཟླ་བའི་ཉིན་ཧོང་ཀོང་གི་ཁྲིམས་ཁང་ཞིག་གིས་རྒྱ་ནག་གི་ས་ཁང་བཟོ་ཚོང་ལས་ཁང་ཆེ་ཤོས་ཧང་ཏཱ་ཟེར་བའི་བཟོ་ཚོང་ལས་ཁང་གི་རྒྱུ་དངོས་ཚང་མ་བཙོངས་ཏེ། བཟོ་ཚོང་ལས་ཁང་དེར་བུ་ལོན་གཡར་མཁན་ཚོར་གང་ཐུབ་ཀྱིས་བུ་ལོན་འཇལ་དགོས་པའི་ཁྲིམས་ཐག་བཅད་འདུག་བྱས་ཙང་དེ་རིང་ང་ཚོའི་སྐྱར་ཞིབ་ལས་རིམ་འདིའི་ནང་གནད་དོན་འདིའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་ལྟར་གལ་སྲིད་རྒྱ་ནག་གི་དཔལ་འབྱོར་དཀའ་ངལ་དེ་བཤད་པའི་སྐབས་དེ་མངོན་གསལ་དོད་ཤོས་དང་ཆེ་ཤོས་དེ་ག་ནང་བཞིན་ཁོའི་ཤུགས་རྐྱེན་ཆེ་ཤོས་དེ་ཡིན་ན་རྒྱ་ནག་གི་ས་ཁང་ཁྲོམ་ར་དེ་རེད་འདུག། རྒྱ་ནག་གི་ས་ཁང་ཁྲོམ་ར་ལ་ཡང་དཀའ་ངལ་མང་པོ་ཞིག་འཕྲད་བྱས་ད་ལྟར་གལ་སྲིད་རྒྱ་ནག་གི་དཔལ་འབྱོར་ཁོ་མདུན་འབུད་བྱེད་མ་ཐུབ་པ་རྒྱབ་ལ་མར་འཐེན་མཁན་གྱི་ཤུགས་གཙོ་བོ་དེ་ཆགས་བྱས་བསྡད་ཡོད་རེད། ཡང་རྒྱ་ནག་གི་ས་ཁང་ཁྲོམ་རའི་ནང་གི་དཀའ་ངལ་དེ་བཤད་པའི་སྐབས་དེ་མི་ཚོས་རྒྱུན་དུ་ཁོ་ནས་ཅིག་བཙུགས་འགོ་བཙུགས་བྱས་དཔེ་མཚོན་བྱས་བཤད་ཡག་གཙོ་བོ་དེ་ཡིན་ན་ཧང་ཏཱ་ཟེར་བཟོ་ཚོང་ལས་ཁང་དེ་བཤད་ཀྱི་རེད་དེ་ཁོང་ཚོས་ཨིན་ཇིའི་ནང་ལོགས་ལ་ཡང Evergrande ཅེས་ཟེར་འདུག་བཟོ་ཚོང་ལས་ཁང་འདི་ལ་ཡང་ད་དཀའ་ངལ་འཕྲད་བྱས་འདས་པའི་ལོ་གསུམ་ཙམ་ཕྱིན་པ་རེད་ད་ལྟ་བར་དུ་བུ་ལོན་སྤྲད་མ་ཐུབ་པའི་གནས་ཚུལ་མང་པོ་བྱུང་བ་རེད་མཐའ་མ་དེ་ད་ཁ་སང་གཟའ་ཟླ་བའི་ཉིན་ཁ་དེ་ཧོང་ཀོང་གི་ཁྲིམས་ཁང་ཞིག་གིས། བཟོ་ཚོང་ལས་ཁང་ད་མུ་མཐུད་དེ་འདུག་སེ་ནས་ཅིག་བསྡད་ན་ཡོང་ཡ་མི་འདུག་དེ་འདྲའི་སོང་ཙང་བཟོ་ཚོང་ལས་ཁང་དེའི་ད་ལྟ་ཁོ་རང་ཚོ། ད་རྒྱུ་དངོས་རིགས་ཅིག་ག་རེ་ཡོད་པ་ཡིན་ན་དེ་སྒང་ལོགས་རྩད་ཞིབ་བྱས། ཨ་འདི་ག་བཙོང་དགོས་ན་ག་རེ་བྱེད་དགོས་ན་བྱས་བྱས། ད་དེ་བུ་ལོན་ཞེ་པོ་ཅིག་བཟོས་བཞག་པ་རེད་བྱས་ཙང་བུ་ལོན་གཡར་མཁན་དེ་ག་ལ་ཡ། ཕར་བགོ་བཤའ་རྒྱག་དགོས་འདུག་ཟེར་བྱས་ཁྲིམས་ཐག་བཅད་བཞག་ད་དེ་སྤྱིར་བཏང་བྱས་པ་ཡིན་ན་བཟོ་ཚོང་ལས་ཁང་དེ་ཚོ་ལ་ཡ། མ་རྩ་རྡིབ་པའི་སྐབས་དེ་མཐའ་མ་དེ་ཁྲིམས་ཁང་གིས་འདུག་སེ་ཐག་བཅད་བྱས་པ་ཡིན་ན་བཟོ་ཚོང་ལས་ཁང་དེ་མཇུག་སྒྲིལ་ཡག་དེ་སྒྲིལ་སྟངས་དེ་འདུག་སེ་བྱས་སྒྲིལ་གྱི་རེད། སྤྱིར་བཏང་གི་བཟོ་ཚོང་ལས་ཁང་དང་མ་འདྲ། ཨ་ནི་ད་ཧང་ཏཱ་ཟེར་དེ་ནི་ཆེན་པོ་ཞེ་པོ་ཅིག་རེད་ཁོའི་ཤུགས་རྐྱེན་དེ་ཆེན་པོ་ཞེ་པོ་ཅིག་རེད། རྙོག་དྲ་ཚ་པོ་ཞེ་པོ་ཞིག་འདུག་ཧང་ཏཱ་ལ་དཀའ་ངལ་འཕྲད་ཡ་དེ་ཚོ་ངས་ད་གིན་བཤད་པ་ནང་བཞིན་རེད་དེ་རིང་ད་ལྟ་དེ་གསར་འགྱུར་གང་ཡང་མ་རེད་ངས་དྲན་ཡ་བྱས་ན་ཕལ་ཆེར་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ལོ་དཀྱིལ་དུ་ཅིག་ཡིན་པ་ཡོད་ཐེངས་མ་དང་པོ་དེ་ཧང་ཏཱ་གིས་ཕྱི་རྒྱལ་ལ་ཡར་བཟོས་བཞག་པའི་འདི་བུ་ལོན་ཁག་ཅིག་གི་སྐྱེད་ཀ་དུས་ཐོག་ལ་སྤྲད་ཐུབ་མ་སོང་ཟེར་གསར་འགྱུར་ཐོན་པའི་སྐབས་དེ་མི་ཚོས་དོ་སྣང་ཆེན་པོ་ཞེ་པོ་བྱས་བྱས་ཧང་ཏཱ་ཟེར་དུས་ཙམ་པ་རྒྱ་ནག་ནང་ལོགས་ཁང་ཚོང་རྒྱག་མཁན་གྱི་བཟོ་ཚོང་ལས་ཁང་ཆེ་ཤོས་དང་དངུལ་མང་ཤོས་ཡོད་ཟེར་མཁན་དེ་རེད་དེའི་བུ་ལོན་གྱི་སྐྱེད་ཀ་དེ་ག་སྤྲད་མ་ཐུབ་པའི་གནས་ཚུལ་འདི་ཡིན་ན་ས་ཁང་ཁྲོམ་རའི་བཟོ་ཚོང་ལས་ཁང་དེ་ཚོ་ལ་ཡར་ཚོང་ཡག་པོ་ཡོང་གི་མེད་པའི་རྟགས་མཚན་རེད་དེ་འདྲའི་སོང་ཙང་རྒྱ་ནག་ཁང་ཚོང་གི་ཁྲོམ་ར་བྱ་བ་དེ་ཡིན་ན་ད་འདས་པའི་ལོ་བཅུ་གྲངས་ཅིག་ནང་ལོགས་ལ་ཡར། དཔེ་ཞེ་པོ་ཅིག་འཕར་བྱས། ལྒང་བུ་མུ་ནས་ཕུ་ཞེ་པོ་ཅིག་གང་བྱས་ད་ཉི་མ་གཅིག་རྡོལ་གྱི་རེད་ཟེར་བྱས་ལབ་བསྡད་པ་རེད་དེ་རྡོལ་ཡག་དེ་འགོ་ཚུགས་མི་འགྲོ་ཟེར་བྱས་དེ་དུས་ཙམ་པ་མང་པོ་གཅིག་འདི་ལབ་པ་རེད་ད་ད་ལྟ་མར་ཕྱི་མིག་ལྟ་དུས་དངོས་གནས་འདི་ཡིན་པའི་བཟོ་འདྲ་རེད་འདུག་ཧང་ཏཱ་ལ་ཡང་དཀའ་ངལ་འཕྲད་པ་ནས་ད་ད་ལྟ་བར་དུ་རྒྱ་ནག་གི་ཁང་ཚོང་འདི་ཁང་པ་བཙོང་མ་ཐུབ་ཡག་དང་ཁང་པའི་གོང་མར་ཆག་ཡག་དང་ཨ་ནི་ཁོའི་ཤུགས་རྐྱེན་དེ་ཡིན་ན་རྒྱ་ནག་ཁྱོན་ཡོངས་ཀྱི་དཔལ་འབྱོར་ལ་ཡང་ཤུགས་རྐྱེན་ཆེན་པོ་ཞེ་པོ་ཅིག་ཐེབས་བྱས་བསྡད་ཡོད་རེད་དེ་འདྲ་སོང་ཙང་ཁོ་གནད་འགག་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད། ད་ད་རིང་ཕ་གིའི་ཁྲིམས་ཁང་གིས་ཐག་གཅོད་བྱས་པའི་སྐབས་དེ་ད་ཁྲིམས་ཁང་དེའི་ཁྲིམས་དཔོན་ལིན་ད་ཆན་ཟེར་མཁན་འདུག་ཁོ་རང་བུད་མེད་ཁྲིམས་དཔོན་ཅིག་རེད་བཞག་ཁོ་རང་གིས་གསུང་ཡག་བྱས་པ་ཡིན་ན། ཧང་ཏ་ཟེར་ཡག་དེ་ཧོང་ཀོང་ལ་ཡང་ཐོ་འགོད་བྱས་བཞག་ཡོད་ས་རེད་བྱས་ཙང་ཧོང་ཀོང་གི་ཁྲིམས་ཁང་དེས་ཧང་ཏ་ཟེར་བཟོ་ཚོང་ལས་ཁང་དེ་ད་མཇུག་སྒྲིལ་བྱས་ད་འདི་ནང་བཞིན་བྱས་བྱས་ཐ་མ་དེ་མཇུག་སྒྲིལ་གཏོང་མི་གཏོང་གི་ཁྲིམས་ཞིབ་ཡིན་ན་ཐེངས་མ་བདུན་ལ་བྱས་ཡོད་པ་འདྲ་འདིའི་སྔོན་གྱི་ཐེངས་མ་དྲུག་འདིའི་ནང་ལོགས་ལ་ཡང་ཁོང་ཚོས་ག་དུས་ཡིན་ནའི། བཟོ་ཚོང་ལས་ཁང་དེ་ལ་གོ་སྐབས་སྤྲད་བྱས། སྤྱིར་བཏང་བྱས་པ་ཡིན་ན་འདི་བྱེད་ཀྱི་རེད། བཟོ་ཚོང་ལས་ཁང་ལ་དཀའ་ངལ་འཕྲད་པའི་སྐབས་དེར་ལམ་སང་སྒོ་རྒྱག་མ་བཅུག་བྱས་ཁོ་མུ་མཐུད་བཞག་ཁོ་ཡང་བསྐྱར་ཅིག་ཚོང་རྒྱག་སྟངས་གསར་པ་ཞིག་དང་ལས་ཀ་བྱེད་མཁན་ཉུང་རུ་བཏང་དེ་འདྲ་བྱས་བྱས་དངུལ་བསགས་བྱས། ཁོ་ཚོང་ར་ཅིག་མུ་མཐུད་བྱས་ཅིག་རྒྱག་ཐུབ་པ་ཡིན་ན། བུ་ལོན་ལེན་མཁན་ཚོའི་ངོས་ནས་བཤད་པ་ཡིན་ན་བཟོ་ཚོང་ལས་ཁང་ཕར་མེད་པ་ཆགས་བྱས་བུ་ལོན་ལེན་ཡག་དེ་ལས་མུ་མཐུད་གནས་ཐུབ་པ་ཡིན་ན་ད་བུ་ལོན་རག་ཡག་གི། གོ་སྐབས་ཆེ་བ་ཡོད་སོང་ཙང་ཁོང་ཚོས་སྐྱེད་ཀ་དེ་དུས་འགྱངས་བྱས་བུ་ལོན་དེ་ཚོ་སྤྲད་ཡག་དུས་ཚོད་དུས་འགྱངས་བྱས་བྱས་འདུག་བཞག་བཞག་རེད་བྱས་ཙང་ཧང་ཏ་ལའང་འདི་ཁྲིམས་ཁང་དེ་ག་རང་ནས་ཕལ་ཆེར་ལོ་གཉིས་མིན་ཙམ་བཞག་བཞག་ཡོད་ས་རེད་ཡིན་ན་ལས་གཟའ་ཟླ་བའི་ཞོགས་ཀས་ཧོང་ཀོང་ཁྲིམས་ཁང་དེའི་ཁྲིམས་དཔོན་ལིན་ད་ཆན་ཟེར་མཁན་དེས་ད་ད་ལྟ་བར་དུ་དུས་འགྱངས་བྱས་འདུག་བཞག་པ་རེད་ད་ད་དུང་མུ་མཐུད་འདུག་བཞག་པ་ཡིན་ན་ད་ཕན་ཐོགས་ས་ཁྱོན་ནས་མི་འདུག་དེ་འདྲ་སོང་ཙང་ད་དེ་མཇུག་བསྒྲིལ་བ་དགའ་འདུག་ཅེས་ལབ་བྱས་ད་རྒྱ་ནག་ནང་ལོགས་ཀྱི་ཁང་ཚོང་རྒྱག་མཁན་བཟོ་ཚོང་ལས་ཁང་ཆེ་ཤོས་ཧང་ཏ་ཟེར་མཁན་དེ་ཐ་མ་ལམ་ཁ་རྫོགས། དེ་ནས་འགྲོ་ས་མེད་པ་བཟོ་ཅིག་ཆགས་པ་བཟོ་ཅིག་རེད་བཞག་ད་ད་ལྟ་ཧང་ཏ་ཟེར་ཁོ་རང་ཅིག་གནས་སྟངས་ར་ཅིག་ག་འདྲ་ཞིག་ཡོད་རེད་ཅེས་ལབ་པའི་སྐབས་དེ་ཡིན་ན། ཧང་ཏ་གིས་ཟླ་ཉིན་ལོའི་ཟླ་བ་བདུན་པའི་ནང་ལོགས་ལ་ཡང་བཟོ་ཚོང་ལས་ཁང་དེའི་གནས་སྟངས་ཀྱི་སྙན་ཞུ་ཞིག་བཏོན་བཞག་ད་སྤྱིར་བཏང་བྱས་པ་ཡིན་ན་བཟོ་ཚོང་ལས་ཁང་ཆེན་པོ་དེ་ཚོ་ཧང་ཏ་ལྟ་བུ་ཡིན་པ་ཡིན་ན་འཛམ་བུ་གླིང་ག་ས་ག་ལ་ཡར་བཙུགས་བཞག་ཡོད་རེད་ཁོང་ཚོའི་མ་དངུལ་རྐང་གྲངས་ནང་ལོགས་ལ་ཡང་མ་དངུལ་རྐང་གྲངས་བཙོངས་པའི་སྐབས་དེ་བཟོ་ཚོང་ལས་ཁང་དེའི་ཁེ་བཟང་ག་ཚོད་ཡོད་པ་དང་བུ་ལོན་ག་ཚོད་ཡོད་པ་དང་ཁོ་ཚོ་ལ་ཡང་རྒྱུ་དངོས་ག་ཚོད་ཡོད་མེད་དེ་ཚོ་ཡིན་ན་དུས་ཐོག་དུས་ཐོག་ལ་ཡང་སྙན་སེང་ཞུ་གི་རེད་བྱས་བྱས་ཟླ་ཉིན་གྱི་ཟླ་བ་བདུན་པའི་ནང། གསར་འགྱུར་དེ་ཕལ་ཆེར་ངས་འདི་རྗེས་ལ་ཡང་གཅིག་མཐོང་མ་སོང་བྱས་ཙང་ཟླ་བ་བདུན་པའི་ནང་གསར་འགྱུར་འདི་གཞིར་བཞག་པ་ཡིན་ན་ད་ཧང་ཏ་གིས་ད་ཕྱི་ལ་ཡང་བུ་ལོན་བཟོས་ཡག་གསར་འགྱུར་འདི་ཡིན་ན་རྒྱ་མིའི་སྒོར་མོ་དུང་ཕྱུར་ཁྲི་གཉིས་དང་སུམ་སྟོང་དགུ་བརྒྱ་ཙམ་ཅིག་ཡོད་ཟེར་ཁོ་ཚོའི་རྒྱུ་དངོས་ཡོད་རེད་པ་ད་ཁོ་རང་ཚོ་ལ་ཡང་ཁང་པ་དང་ས་དང་འདི་མང་པོ་ཞེ་པོ་ཅིག་ཡོད་ཀྱི་རེད་འདི་གས་འདི་བསྡོམས་པ་ཡིན་ན་འདིའི་རིན་ཐང་ལ་བྱས་པ་ཡིན་ན་རྒྱ་མིའི་སྒོར་མོ་དུང་ཕྱུར་ཆིག་ཁྲི་བདུན་སྟོང་བཞི་བརྒྱ་ཙམ་ཡོད་ཅེས་ལབ་བཞག། ད་འདི་ལབ་དུས་ཁོང་ཚོའི་དེ་བུ་ལོན་དེ་ཡིན་ན་ཁོ་རང་ཚོའི་རྒྱུ་དངོས་ལས་ག་ཆེན་ཆེ་བ་ཡོད་རེད། རྒྱ་མིའི་སྒོར་མོ་དུང་ཕྱུར་སྟོང་ཕྲག་བདུན་ཅིག་མང་བ་ཡོད་རེད་པ་འདི་བྱས་ཙང་ད་དེ་ཚོ་ག་འདྲ་ཟེ་བྱས་བྱས་ཅ་ལག་དེ་ག་འདྲ་རུག་རུག་བཟོས་བཙོང་བུ་ལོན་བཟོ་མཁན་དེ་ལ་ཡང་ཕར་སྤྲད་དགོས་རེད་པ་དེ་ག་འདྲ་ཟེ་སྤྲད་ཀྱི་རེད་ཟེར་ན་སྤྱིར་བཏང་གི་རྒྱལ་སྤྱིའི་འགྲོ་སྟངས་ར་བྱས་པ་ཡིན་ན་ད་མ་རྩ་རྡིབ་པ་དེ་ཡིན་ན་ཁྲིམས་ཁང་གིས་ཐག་བཅད་པའི་རྗེས་ལ་ཡང་ཁྲིམས་ཁང་གི་སྤྱིར་བཏང་བཟོ་ཚོང་ལས་ཁང་དམིགས་བསལ་ཆེད་ལས་བྱེད་མཁན་བསྡད་ཡོད་རེད། ད་རིང་དཔེར་ན་ཆ་བཞག་ན་ད་རིང་དེ་ཡང་ཧོང་ཀོང་གི་ཁྲིམས་ཁང་དེའི་ཁྲིམས་དཔོན་ལིན་ད་ཆན་ཟེར་མཁན་དེས་ཧོང་ཀོང་ནང་ལ་གནས་སྡོད་བྱས་པའི་ཆེད་ལས་ཀྱི་བཟོ་ཚོང་ལས་ཁང་གཉིས་ལ་ཡང་རྩིས་སྤྲད་བཞག་ད་བཟོ་ཚོང་ལས་ཁང་དེ་ཚོས་ཁོ་ཚོའི་ཆེད་ལས་དེ་དག་རྒྱུན་དུ་ཁོ་རང་ག་རེ་ཟེར་ན། བཟོ་ཚོང་ལས་ཁང་ཆེན་པོ་དེ་ཚོ་མ་རྩ་རྡིབ་པའི་སྐབས་དེར་ཚུར་རྩིས་བླངས། ཨང་འདི་ནང་ལ་ཡང་ཁོ་ལ་ཡང་ད་རྒྱུ་དངུལ་འདི་ག་རེ་ཡོད་པ་དེ་གང་ག་རྩད་ཞིབ་བྱས། བཙོང་དགོས་ན་བཙོང་ག་རེ་བྱ་དགོས་ན་བྱས། འདིའི་དངུལ་འདི་ག་རུབ་རུབ་བཟོས་བྱས་བུ་ལོན་གཡར་ཉེན་འདི་ག་ལ་ཡག་ཡིན་ན་མར་བགོ་བཤའ་རྒྱག་གོ་རེད། དེ་བྱས་ད་ད་རིང་འདི་ཧོང་ཀོང་གི་བཟོ་ཚོང་ལས་ཁང་འདི་གཉིས་ཀྱིས་ཟེར་བྱས་པ་ཡིན་ན་ཧང་ཏག་ཟེར་ཉེན་དེ་ཆེན་པོ་ཞེ་པོ་ཡོད་པའི་རྐྱེན་གྱིས་ཕལ་ཆེན་ཁོ་ཚོའི་ལས་ཀ་འདི་ཆ་ཚང་བྱས་པ་ད་ལམ་འགྲོ་རྒྱུག་པ་ཡིན་ནའི་ད་ཁོ་ལོ་ལྔ་ཙམ་ཞིག་འགོར་མདོག་ཁ་པོ་རེད་ཟེར་ལབ་བཞག་ལབ་བྱས་ཡིན་ན་ད་ཁོ་ཚོའི་བུ་ལོན་སྤྲད་ཉེན་དང་ལེན་ཉེན་རྩད་གཅོད་གོ་རེད་ཁོ་ཚོ་ལ་རྒྱུ་ག་ཚོད་ཡོད་མེད་རྩད་གཅོད་གོ་རེད་ཨ་ནི་རྙོག་དྲ་ཆེ་ཤོས་དེ་ག་རེད་ཟེར་ན་ཨམ་ད་ཧང་ཏག་ཟེར་ཉེན་ཁོ་ཚོའི་རྒྱུ་དང་བུ་ལོན་ལེན་ཉེན་མང་ཆེ་ཅིག་ཡིན་ན་ད་ཧོང་ཀོང་དང་རྒྱལ་སྤྱིའི་ཐོག་སྤྱིར་བཏང་གི་ཚོང་གི་ཁྲིམས་དེ་ཚོ་ལག་ལེན་བསྟར་སའི་ས་ཆ་འདི་ལ་ཡོད་མ་རེད་མང་ཆེ་ཅིག་ཡིན་ན་རྒྱ་ནག་ནང་ལོགས་ཡོད་རེད་དེ་འདྲ་སོང་ཙང་ད་རེས་ཧོང་ཀོང་གི་ཁྲིམས་ཁང་འདིས་ཁྲིམས་ཐག་བཅད་པ་འདིས་བཟོ་ཚོང་ལས་ཁང་འདི་གཉིས་ཀྱིས་ཁྲིམས་ཐག་འདི་འཁྱེར་བྱས་རྒྱ་ནག་ནང་ལོགས་ཕྱིན་བྱས་ཧང་ཏག་ཟེར་གྱི་བཟོ་ཚོང་ལས་ཁང་འདི་ཚུར་རྩིས་ལེན་ཁོ་ཚོའི་རྒྱུ་དངུལ་འདི་གའི་རྩད་ཞིབ་བྱས། ཨ་ནི་རྒྱ་ནག་ནང་ལོགས་ལ་ཡང་བུ་ལོན་གཡར་ཉེན་སུ་འདུག་འདི་གའི་རྩད་གཅོད་བྱས་ཁོ་ཚོར་མར་བགོ་བཤའ་རྒྱབ་བྱས་ཡག་གི་ཁོའི་ཐོབ་ཐང་འདི་དང་དབང་ཆ་འདི་རྒྱ་ནག་གཞུང་གིས་སྤྲད་ཀྱི་རེད་མ་རེད་ཟེར་གྱི་རེད་པ། དེ་ག་ཁོ་རང་ད་ལྟ་གཏན་མ་འཁེལ་བ་བྱས་བསྡད་བཞག། འདས་པའི་ཅིག་ལོ་གཅིག་གཉིས་ཤིག་ནང་ལ་རྒྱ་ནག་གཞུང་གིས་ཧོང་ཀོང་དང་རྒྱ་ནག་ནང་ལོགས་ཀྱི་ཚོང་གི་ཁྲིམས་དེ་ཚོ་ད། ཕར་ཚུར་གཅིག་སྒྲིལ་དུས་རིགས་བཟོས་བྱས་ཧོང་ཀོང་ནང་ཐག་གཅོད་བྱས་པ་དེ་རྒྱ་ནག་ནང་ལག་ལེན་བསྟར་ཡས་ཡོད་པ་དང་རྒྱ་ནག་ནང་ཐག་གཅོད་བྱས་པ་དེ་ཡིན་ན་ཧོང་ཀོང་ནང་ལག་ལེན་བསྟར་ཡས་ཡོད་པ་བཟོས་བྱས་དཔེ་མཚོན་གཅིག་གཉིས་ཤིག་འདུག་དེ་ལས་ད་ཡིན་ན་ད་རེས་ཧང་ཏག་ལྟ་བུ་ཡིན་ན་ཞེ་པོའི་ཆེན་པོ་སོང་ཙང་བྱེད་ཐུབ་ཀྱི་རེད་མ་རེད་ཟེར་གཏན་འཁེལ་མེད་པ་རེད་བཞག། བུ་ལོན་སྤྲད་ས་དེ་པ་སོ་སོ་ག་རེ་ཟེར་ན་འདི་ལ་ཡ་དབྱེ་བ་ཕྱེ་དགོས་ཡ་གཅིག་ག་རེ་འདུག་ཟེར་ན། སྤྱིར་བཏང་བྱས་ན་ད་བཟོ་ཚོང་ལས་ཁང་ཧང་ཏག་ལྟ་བུ་ཡིན་པ་ཡིན་ན་མ་རྩ་འཇོག་ཉེན་མང་པོ་ཞེ་པོ་ཅིག་ཡོད་རེད་ད་ཨམ་ད་དངུལ་ཕར་སྐྱིན་པ་སྤྲད་ཟེར་ཡ་དེ་ཡིན་ན་མ་རྩ་འཇོག་ཉེན་དེ་གས་ཟེར་བ་མ་རེད་མ་རྩ་འཇོག་ཉེན་དེ་གས་ཡིན་ན་སྤྱིར་བཏང་བྱས་པ་ན་མ་དངུལ་རྐང་གྲངས་ཁྲོམ་རའི་སྒང་གི་མ་དངུལ་རྐང་གྲངས་ཉོས་ཞེན་འཇོག་དེ་གས་དེ་རེད་པ་ད་ཧང་ཏག་གི་མ་དངུལ་རྐང་གྲངས་དེ་ད་དཔེ་ད་འདས་པའི་ལོ་ཁ་ཤས་ཤིག་ནང་མར་ཟག་ཟག་ཟག་ལྷག་པར་དུ་ཁ་སང་དེང་སང་ད་བས་ཉེན་ཁ་དེ་ཁྲིམས་ཁང་དེས་ཁྲིམས་ཐག་མ་བཅད་སུ་གོང་ལ་ཡ་ཧོང་ཀོང་གི་ཁྲོམ་རའི་སྒང་ལ་ཡ་ཧང་ཏག་གི་མ་དངུལ་རྐང་གྲངས་ཀྱི་རིན་ཐང་དེ་ཡིན་ན་བརྒྱ་ཆ་ཉི་ཤུ་ཙམ་མར་ཟག་ཤག། དུས་ཚོད་ཐུང་ཐུང་ཞེ་པོ་ཅིག་ནང་ལོགས་ལ་ཡ། ཟག་བྱས་ཡིན་ན་གང་འཚམ་ཅིག་ལ་དཔེ་ད་ཚོང་རྒྱག་མ་བཅུག་བྱས་མཚམས་བཞག་གོ་འཁེལ་ཤག། ཧང་ཏག་གི་མ་དངུལ་རྐང་གྲངས་རིགས་གཅིག་མ་རེད་གཙོ་བོ་གཅིག་རིགས་གསུམ་གསུམ་དུ་ཡོད་རེད་འདི་ག་ཚང་མ་ལོག་དཔེ་ཤ་ཁ་ཤ་ཁ་བྱས་མིན་ཞིག་ཡོད་མ་རེད་ཁོའི་རིན་ཐང་དེ་དེ་མ་འཇོག་ཉེན་འདི་ག་དེ་ལ་ད་གྱོང་རེག་གི་ཡིན་པ་གཏན་འཁེལ་བ་རེད་མ་དངུལ་རྐང་གྲངས་རྐུབ་བརྡབས་ན་ཁོ་རང་ཚོ་མཉམ་དུ་རྐུབ་བརྡབས་འགྲོ་གི་རེད་ད་གཙོ་བོ་དེ་ཁོ་ཚོས་ཨམ་ད་སྐྱིན་པ་སྤྲད་ས་དེ་འདི་ག་དེ་ཟེར་གོ་མ་རེད་མ་དངོས་གནས་རང་ཕ་གིའི་ཧང་ཏག་ཟེར་དེ་བཟོ་ཚོང་ལས་ཁང་ལ་ཡོད་རེད་པ་ཁོ་ལ་ཡ་བུ་ལོན་གཡར་བྱས། ཧང་ཏག་གིས་འདི་ཁས་ལེན་བྱས་བྱས་ང་ཚོ་ལ་ཡང་བུ་ལོན་དེ་ག་ཚོད་རག་པ་ཡིན་ན་འདི་ལ་ཡང་སྐྱེད་ཀ་དེ་ག་ཚོད་སྤྲད་ཀྱི་ཡིན་ཟེར་ཡོད་རེད་པ་འདི་འདྲའི་གི་བུ་ལོན་གཡར་ཉེན་དེ་ག་བཅུ་གོ་ལ་ཡང་ཡིན་ད་ད་ལྟ། ཨ་མི་རི་ཀའི་སྒོར་མོ་ཌོ་ལར། ཕལ་ཆེན་དུང་ཕྱུར་སྟོང་ཕྲག་གསུམ་ཞིག་སྤྲད་ས་ཡོད་ས་རེད། ད་འདི་བུ་ལོན་འདི་ག་གཡར་ཉེན་སུ་རེད་ཅེས་མར་བཙལ་རེ་བྱས་པ་ཡིན་ན་ཁོ་ཚོས་ནང་ལོགས་ཕལ་ཆེན་སྤྱིར་བཏང་བྱས་པ་ཡིན་ན་བུ་ལོན་སྤྲད་སའི་ཡུལ་དེ་རིགས་གསུམ་གསུབ་ལྟར་བྱོས་པའི་དང་པོ་དེ་ཡིན་ན་ད་དཀའ་ངལ་ཆེ་ཤོས་དེ་རེད། རྒྱ་ནག་ནང་ལོགས་ལ་ཡ་ད་བཟོ་ཚོང་ལས་ཁང་ཧང་ད་ལྟ་བུ་ཡིན་པའི་སྔས་མ། ཁང་པ་རྒྱབ་དུས་ཙམ་པ་ད་ཁང་པ་སྟོང་ཕྲག་དང་ཁྲི་ཕྲག་མང་པོ་རྒྱག་དགོས་རེད་རྒྱབ་བྱས་ཡིན་ན་ཁོ་ཚོས་ཁང་པ་དེ་རྩ་བ་ཉིད་ནས་མ་བཙོང་གོང་ནས་ལོ་གཉིས་གསུམ་ཚོ་གོང་ནས་ཁང་པ་དེ་ཚོ་མི་སྒེར་ལ་ཡ་བཙོང་གི་ཡོད་རེད། བཙོང་རྗེས་མི་སྒེར་གྱི་ཉོ་མཁན་དེ་ཚོས་ཁང་པ་བཅས་མ་མཐོང་གོང་ནས་ཁང་པ་བཅས་མ་བརྒྱབ་གོང་ནས་དངུལ་ཆ་ཚང་ཡིན་ན་ད་བཟོ་ཚོང་ལས་ཁང་ཧང་ད་ལྟ་བུ་ལ་ཡང་སྤྲད་དགོས་རེད་སྤྲད་བྱས་ད་ལོ་གསུམ་བཞིའི་རྗེས་ལ་ཡང་ཁང་པ་བརྒྱབ་ཚར་སོང་ཁང་པ་རྩིས་སྤྲད་རེད་བ་ད་ད་ལྟ་རྒྱ་ནག་ནང་ལོགས་ལ་ཡང་ཧང་ད་ཟེར་མཁན་དེ། ཁང་པའི་དངུལ་ལེན་ཚར་བྱས་ཁང་པ་མ་བརྒྱབ་བྱས་བརྒྱབ་མ་ཚར་བ། ད་ལྟ་ཡིན་ན་ཕལ་ཆེར་ཚོད་དཔག་བྱས་པ་ཡིན་ན་ས་ཡ་གཅིག་དང་འབུམ་དྲུག་ཅིག་འདུག་ཟེར་བྱས་ཟེར་གྱི་འདུག་ད་དེ་འདྲ་མང་པོ་ཞེ་པོ་ཅིག་རེད་བ་ད་དེ་གས་དེ་འདི་སྔན་ལ་ཡང་ཧང་ཏག་ལ་དཀའ་ངལ་འཕྲད་པའི་སྐབས་དེ་ད་དུང་མུ་མཐུད་ཅེས་བེ་ཅིན་ཁང་པ་ཉུང་ཉལ་སྡེ་དགེ་དེ་རོལ་བར་བྱས་རྗེས་ཧང་ཏག་གི་ཚོང་གཅིག་ཅན་ཡར་ཕྱིན་པས་ནི་ཁོ་ཚོས་ཁང་པ་དེ་མཐའ་མ་སྟེ། ཨན་ཅིག་ཞུ་སྒོར་སྐྱེལ་རྗེས་ཁོ་རང་ཚོ་ཁང་པ་ལག་པ་ཚུར་སྤྲད་མི་ངེས་སམ་ཅེས་རེ་བ་བྱས་རྗེས་དེ་སྔའི་མི་མགོ་བཞུ་བཅོས་དེ་ལྟར་རིང། ཁྲིམས་ཁང་གིས་ཁྲིམས་ཐག་བཅད་རྗེས་ད་ཧང་ཏག་ཉལ་ཏེ་མུ་མཐུད་ཅེས་བསྡད་ཡོད་མ་རེད་ཟེར་ལབ་པའི་རྗེས་ལ་ཡིན། ཨན་ནི་ཁང་པ། ད་ལྟ་ས་ཡ་གཅིག་དང་ཁྲི་དྲུག་ཅུ་སྐོར་ཅིག་ཁོང་ཚོས་མིས་ཉོས་ཚར་རྗེས་ལག་པར་མ་རག་འགྱོག་ཅིག་རེད་པ། ད་དེ་གས་དེ་རག་རྒྱུ་མེད་པ་དེ་གཏན་འཁེལ་བའི་བཟོ་འདྲ་ཅིག་སྤྱིར་བཏང་བྱས་ན་དེ་འདྲ་ཅིག་རེད་ཤག་ད་དེ་གས་དེ་ལ་ཡང་དངོས་གནས་མི་སྒེར་གྱི་ངོས་ནས་བྱས་ན་གྱོང་གུན་ཆེ་ཤོས་བྱུང་སའི་མི་དེ་གས་ཆགས་པའི་བཟོ་ཅིག་རེད་བསམ་གྱི་འདུག་ཨ་གཉིས་པ་དེ་ད་ཧང་ད་ཁོ་རང་ཚོས་མ་རྩ་འཇོག་ར་མ་རྩ་གཡར་ས་དེ་གས་གཙོ་བོ་གཅིག་ཡིན་ན་ད་རྒྱ་ནག་ནང་ལོགས་ཀྱི་དངུལ་ཁང་ཉི་ཤུ་ཟེར་བྱས་དེ་མ་ཡིན་པའི་ཨ་མ་རྩ་འཇོག་མཁན་གྱི་བཟོ་ཚོང་ལས་ཁང་ཆེན་པོ་དེ་གས་ཡང་ཡོད་ས་རེད་དེ་གས་དེ་ཁྱོན་བསྡོམས་བྱས་ཕལ་ཆེར་རྒྱ་མིའི་སྒོར་མོ་དུང་ཕྱུར་སྟོང་ཕྲག་དྲུག་དང་ཕྱེད་ཀ་ཡོད་ས་རེད་ཅེས་བྱས་ཟེར་གྱི་འདུག་ཨ་དེ་མ་ཡིན་པའི་རིགས་གསུམ་པ་དེ་ག་རེ་འདུག་ཟེར་ན་ད་ཧང་ད་ཟེར་བ་འདི་ཡིན་ན་ཁང་ཚོང་རྒྱག་མཁན་སོང་ཙང་ཁོ་ཚོས་ཁང་པ་ཞེ་པོ་བརྒྱབ་དུས་ཁང་པ་བརྒྱབ་པའི་སྐབས་དེར་སྤྱིར་བཏང་ཁང་པ་རྒྱག་མཁན་ཨར་པོ་རྒྱག་མཁན་བཟོ་ཚོང་ལས་ཁང་དེ་འདྲ་ཡོད་ར་བ་དེ་ཚོ་ལ་ཡང་ཁོ་ཚོས་གན་རྒྱ་སྤྲད་རྗེས་ད་ང་ཚོས་འདིར་ཡ་ཁང་པ་འདི་ཐོག་བརྩེགས་ཅན་བཞི་བཅུ་ཐམ་པ་རྒྱག་གི་ཡིན་ཁྱོད་རང་ཚོ་བརྒྱབ་རོགས་ཅེས་བྱས་རྩིས་སྤྲད་དགོས་ར་བ་རྩིས་སྤྲད་པའི་སྐབས་དེར་ལམ་སང་དངུལ་འདི་རྩིས་སྤྲད་ཀྱི་ཡོད་ས་མ་རེད་ཨ་ནི་སྔན་ལ་ཁང་པ་བརྒྱབ་བཟོ་ཚོང་ལས་ཁང་ཁང་པ་རྒྱག་མཁན་དེ་ཚོས། ཁོ་རང་ཚོའི་འགྲོ་སོང་བཏང་རྗེས་ཁང་པ་དེ་ཚོ་བརྒྱབ། ཨ་ནི་དེ་ག་ནང་བཞིན་ཨ་ནི་ཁང་པ་རྒྱག་ཡག་གི་ད་རྒྱུ་དངོས་ཞིག་རག་དགོས་རེད་བ། ཅིག་ཨར་འདམ་དང་ལྕགས་དང་ཨ་ནི་ཅིག་སྒེའུ་ཁུང་དང་ཅིག་ཆ་ཚང་དེ་ག་རེ་ག་རེ་དགོས་ཀྱི་ཡོད་དེ་ཚོ་འདྲ་བ་ཡིན་ན། དེ་ཚོ་ཡང་བཙོང་མཁན་བཟོ་ཚོང་ལས་ཁང་དེ་ཚོ་ལས་ལམ་སང་དངུལ་སྤྲད་རྗེས་དེ་ཚོ་ཉོ་གི་ཡོད་ས་མ་རེད་དེ་ཚོ་སྔན་ལ་ངན་འདེགས་སུ་དེར་བཏང་རྗེས་ཁོ་ཚོ་ལ་ཡང་འཛིན་ཤོག་སྤྲད་རྗེས། ཁོ་ཚོས་ཅ་ལག་ག་རེ་བེད་སྤྱོད་བཏང་ཡིན་ན་དེ་གི་འཛིན་ཤོག་སྤྲད་ཨ་ནི་ཁང་པ་བརྒྱབ། ཁོའི་ལས་གྲྭ་ཆ་ཚང་མཇུག་སྒྲིལ་བའི་སྐབས་དེར་ཡིན་ན་འཛིན་ཤོག་ལ་བྱས་བྱས་རྩིས་རྒྱག་གི་ཡོད་ས་རེད། ད་ད་ལྟ་ཧང་ད་གིས་སྔས་མ་ཨ་དེ་འདྲ་བྱས་བྱས་ཁང་པ་རྒྱབ་ཚར་འགྱོག་གི་འཛིན་དེ་ཚོ་ལ་ཡར་དངུལ་སྤྲད་མ་ཐུབ་པས་འཛིན་ཤོག་ཁུར་བ་དེ་ཞེ་པོ་ཅིག་འདུག་ཟེར་བྱས་བྱས་ད་གང་ལྟར་ཚང་མ་ལོ་བསྡོམས་པ་ཡིན་ན་ཨ་མི་རི་ཀའི་སྒོར་མོ་དུང་ཕྱུར་སྟོང་ཕྲག་གསུམ་ཟེར་དུས་ད་ཞེ་པོ་ཆེན་པོ་རེད་བ་ད་འཛམ་བུ་གླིང་ནང་ལོགས་ལ་ཡང་བཟོ་ཚོང་ལས་ཁང་དེ་འདྲ་ཟེ་མ་རྩ་བརྡིབས་བྱས་ཨ་ནི་མེད་པ་ཆགས་པའི་ད་ཆེ་ཤོས་དེ་ཡིན་ན། ཉིས་སྟོང་བཅུ་མེད་བརྒྱད་ཀྱི་ལོ་ལ་ཡང་ཨ་མི་རི་ཀའི་དེའི་དངུལ་ཁང Lehman Brothers ཉེས་བྱས་བྱུང་སོང་ཨ། ད་དེ་བྱུང་པའི་སྐབས་དེ Lehman Brothers ནི་མ་རྩ་རྡིབ་པའི་རྐྱེན་གྱིས་ཨ་མི་རི་ཀའི་ཁྱོན་ཡོངས་ཀྱི་དཔལ་འབྱོར་དང་དངུལ་རྩ་དག་ཨ་མི་རི་ཀ་གཅིག་པོ་མ་རེད་འཛམ་བུ་གླིང་འཁོར་ད་ག་ནང་བཞིན་ཨ་མི་རི་ཀའི་ནི་ཁང་ཚོང་དུ་འཛོལ་མ་དཔེར་ཏེ་གོང་དཔེར་ཏེ་བརྒྱ་ཆ་བཞི་བཅུ་ཙམ་མར་ཆག་ཆག་ཡིན་ན་ལོ་དྲུག་བདུན་ཙམ་བསྡད་བསྡད་པ་རེད། ད་དེའི་སྐབས་དེ Lehman Brothers གིས་ཁོང་ཚོའི་བུ་ལོན་དེ་ཆེ་ཆུང་ག་ཚོད་རེད་འདུག་ཟེར་ན་ཨ་མི་རི་ཀའི་སྒོར་མོ་དུང་ཕྱུར་སྟོང་ཕྲག་དྲུག་ཅིག་ཆགས། ད་འདི་ཕལ་ཆེན་ཧང་ད་ལས་ལྡབ་གཅིག་ཅིག་ཆེ་ཡོད་རེད་ད་ཡིན་ན་ལས་དེའི་སྐབས་དེ Lehman Brother གི་མ་རྩ་རྡིབ་བྱས་མེད་པ་ཆགས་དུས་ཙམ་བར་གི་ཁོའི་ཤུགས་རྐྱེན་དེ་ད་དངོས་གནས་ད་དུང་མི་ཚང་མ་ལོག་ཤེས་བསྡད་རེད་པ་ད་དེ་འདྲའི་རང་འདི་ཕལ་ཆེན་ཧང་ད་གི་ཡོང་མདོག་ཁ་པོ་མ་རེད་དེ་ལས་ཡིན་ན་ལས་ད་ཧང་ད་གི་ད་རིང་གི་ཁོ་མ་རྩ་རྡིབ་པས་རྒྱ་ཆེ་ཆུང་སྤྱོར་བ་འདིའི་ཏག་ཏག་གི་ད་ཤུགས་ཆེན་པོ་ཞེ་པོ་ཅིག་རེད་ཤག་ཧང་ད་ད་མཐའ་མ་དེ་ད་འགྲོ་ས་མེད་པ་ཆགས་ཅན་ཡིན་ན་ཁོའི་དུས་ཉིན་རེ་ཞིག་བསམ་བློ་བཏང་བ་ཡིན་ན་ཁ་ཤས་ཅིག་ཡོད་རེད། འདུག་ཨ་ཏི་ངས་དེ Wall Street Journal དང་འདི་ཚོ་ཕྱི་རྒྱལ་གྱི་གསར་འགྱུར་བརྒྱུད་ལམ་ཁག་གི་ད་རིང་གནས་ཚུལ་སྤེལ་བ་དེ་ལྟ་དུས། ཨ་ནི་ཧང་ད་གི་བུ་ལོན་ཁ་གཅིག་ཡིན་ན་ཕྱི་རྒྱལ་ནས་གཡར་ཡོད་རེད་བྱས་ཙང་ད་ཕྱི་རྒྱལ་གྱི་བཟོ་ཚོང་ལས་ཁང་ཡིན་ནའི་རེད་མི་སྒེར་ཡིན་ནའི་རེད་བུ་ལོན་སྤྲད་མཁན་དེ་ཚོས་ད་འདི་ཚོ་སྒོར་མོ་དུང་ཕྱུར་མང་པོ་ཀྱི་ཤེས་དགོས་རེད་བ། ཁོ་ཚོའི་སེམས་ཁྲལ་ག་རེ་འདུག་ཟེར་ན། ད་རིང་ཕ་གི་ཡ་ཁྲིམས་ཁང་གི་གཏུགས་གཏན་གྱི་གཏན་འཁེལ་བྱས་མཐར་རྒྱ་ནག་ནང་ལོག་ཕྱིན། རྒྱ་ནག་ནང་ལོགས་ཧང་ད་ལ་ཡང་རྒྱུ་དངུལ་ག་རེ་ཡོད་མེད་དེ་རྩད་གཅོད་བྱས། དེ་གའི་བཙོང་དགོས་ནས་གར་ཕྱིན་བྱས་མཐར་ཚུར་དངུལ་གྱི་རུག་རུག་བཟོ་དགོས། དངུལ་གྱི་རུག་རུག་བཟོས་པའི་སྐབས་དེ། ཨ་ནི་དངུལ་རུག་རུག་དེ་ནས། ད་བུ་ལོན་གཡར་མཁན་སུ་ལ་ཡར་སྔོན་ལ་སྤྲད་དགོས་དང་སུ་ལ་གཞུག་གུ་སྤྲད་དགོས་ཀྱི་ཡོད་མེད་ཅིག་གི་བང་རིམ་ཞིག་སྒྲིག་དགོས་པ་དེ་བསྒྲིགས་པའི་སྐབས་དེ།

བས་རྒྱ་ནག་ནང་ལོགས་ལ་ཡར་ཁང་པ་བཙོང་མ་ཐུབ་ཡ་ད་ཁང་པའི་རིན་གོང་ཆུང་འགྲོ་ཡ་དང་དེ་འདྲས་ཀྱི་དཀའ་ངལ་མང་པོ་ཞེ་པོ་ཅིག་ད་དཀའ་ངལ་དེ་ཡོད་པའི་སྒང་དེ་ད་རིང་ཧང་ད་མཐའ་མ་དེ་ཁོ་མ་རྩ་རྡིབ་པ་འདི་གསལ་བསྒྲགས་བྱས་པ་འདིས་ཁང་པའི་ཁྲོམ་ར་འཆོར་བ་འདི་ལ་ཡར་ཤུགས་རྐྱེན་བརྒྱབ་བྱས་འདི་ཡར་བསྐྱར་གསོ་བྱེད་ཡ་ལ་ཡར་ད་ཕལ་ཆེན་དུས་ཚོད་མང་པོ་འགོར་ཡ་ཅིག་ཏན་ཏན་ཡོང་མདོག་ཁ་པོ་རེད་ཟེར་བྱས། མི་མང་པོ་གཅིག་གིས་ཟེར་གྱི་འདུག་དེ་ནས་ཅིག་མ་དངུལ་རྐང་གྲངས་ཁྲོམ་ར་དང་རྒྱ་ནག་ཁྱོན་ཡོངས་ཀྱི་དཔལ་འབྱོར་ལ་བསམ་བློ་བཏང་བ་ཡིན་ན། དཔེར་ན་ད་རིང་གི་གཟའ་མཇུག་འདི་དང་དེ་སྔ་གི་ཉིན་མ་གཅིག་གཉིས་ཤིག་ནང་ལོགས་ལ་ཡང། རྒྱ་ནག་གཞུང་གིས་ད་ག་རེ་ཟེར་རྒྱ་ནག་གི་མ་དངུལ་རྐང་གྲངས་ཁྲོམ་ར། ཧྲེན་ཀྲེན་ཡིན་ན་རེད་ཧོང་ཀོང་ཡིན་ན་རེད་ཧྲང་ཧའེ་ཡིན་ན་རེད་འདི་ག་ཚང་མ་ལོགས་ལ་དཀའ་ངལ་ཞེ་པོ་ཆེ་དང། རྒྱ་ནག་གཞུང་གིས་བྱ་ཐབས་རེ་བྱས་མང་པོ་ཞེ་པོ་ཞིག་སྤེལ་བྱས་མ་དངུལ་རྐང་གྲངས་ཁྲོམ་ར་ཏོག་ཙམ་ཡར་བླངས་ཡག་གི་ཐབས་ཤེས་རེ་བྱས་ཀྱི་ད་དངུལ་ཁང་དངུལ་མང་གཏང་དགོས་ནི་རེད་དེ་འདྲའི་ཐབས་ཤེས་ལས་ཀ་མང་པོ་ཞེ་པོ་བྱས་སོང། ད་དེ་འདྲས་བྱས་ཚར་ཚེ་དེ་གཟའ་ཟླ་བའི་ཉིན་འགའ་སྟེ་ཏག་ཏག་ཧང་ད་དེ་ཁྲིམས་ཁང་གིས་ཡར་མ་རྩ་རྡིབ་སོང་ཟེར་མཐའ་མའི་ཐག་གཅོད་བྱས་པ་འདིས་རྒྱ་ནག་གཞུང་གི་འདས་པའི་ཉིན་མ་ཁ་ཤས་ཤིག་ནང་ལ་ཡང་དཀའ་ལས་ཞེ་པོ་བརྒྱབ་པ་དེ་གཞུག་གུ་དེ་ཆོ་མེད་པ་བཟོས་ཟེར་ཆ། ད་གང་དག་ད་རིང་ཧང་ད་མཐའ་མ་དེ་མཇུག་འགྲིལ་སྟངས་དེ་དང་ཡང་ཁོ་དང་པོ་དང་པོ་དེ་ལངས་སྟངས་འདི་གས་ཚང་མ་ལོ་མར་ཕྱི་མིག་རེ་བལྟས་པ་ཡིན་ན་འདས་པའི་ཅིག་ལོ་ཉི་ཤུ་སུམ་ཅུ་ཞིག་ནང་ལོགས་རྒྱ་ནག་གི་དཔལ་འབྱོར་ཁྱོན་ཡོངས་ཀྱི

དང་དངོས་གནས་ཚོང་ལས་ཁང་གི་གནས་སྟངས་འདིར་ལྟ་དུས་ཁོའི་ནང་ལོགས་འཛིན་སྐྱོང་ཡག་བུ་ལོན་རྐུབ་རུལ་བྱས་ད་ཡ་འཁུར་ཐུབ་ཡ་མེད་པ་ཆགས་བྱས་ད་རིང་མཐའ་མ་དེ་འདུག་ཅིག་གྲིབ་རེད་ཞུས་ཅ་ཡིན་ཁོ་རང་ཆ་བཞག་པ་ཡིན་ན་ལས་འབར་བའི་སྐབས་དེ་ད་རྒྱ་ནག་ནང་མི་རྒྱུ་ཆེ་ཤོས་དེ་ཆགས་པའི་རྒྱས་སྤྲོས་དང་ཞེ་པོ་བྱས་ཁོའི་ད་བར་རྒྱས་སྤྲོས་བྱེད་སྟངས་དེ་སྐོར་ལ་ཡ་སྒྲུང་བཟུམ་དེ་ཞེ་པོ་ཅིག་མང་པོ་ཅིག་བཤད་ཡ་ཡོད་རེད་མཐའ་མ་དེ་ཟླ་ཉིན་ལོ་ལ་ཡ་རྒྱ་ནག་གཞུང་གིས་ད་ཞུས་ཅ་ཡིན་ཧོང་ཀོང་ནས་འཛིན་བཟུང་བྱས་རྗེས་རྒྱ་ནག་ལ་ཕར། ཁྲིད་ཕྱིན་པ་རེད། གང་ལྟར་བཟོ་ཚོང་ལས་ཁང་དེ་དང་འགོ་བཙུགས་སྟངས་ནས་བྱས་ཁོ་འབར་སྟངས་ནས་བྱས་མཐའ་མ་དེ་རྐུབ་རྡིབ་སྟངས་ནས་བྱས་འདི་ག་ཚང་མ་ལོ། རྒྱ་ནག་གི་དཔལ་འབྱོར་གྱི་ཆ་ཤས་གལ་ཆེན་པོ་ཞིག་ལྟ་ཡག་གི་སྒོ་སྒེའུ་ཁུང་བཟུམ་དེ་ཆགས་ཤག་བསམ་གྱི་འདུག་བྱས་བྱས་ད་ད་རིང་ང་ཚོའི་རྒྱ་ཞིབ་ལས་རིམ་ད་མཇུག་བསྒྲིལ་གྱི་ཡིན། ང་ཚོའི་ལས་རིམ་རྗེས་མ་གསན་རྒྱུ་མ་བསྙེལ་རོགས་གནང་དང་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།